ཁོ་རང་ཚོ་ཨ་ནི་གཅིག་གིས་གཞས་འདི་འདྲས་བརྒྱུད་དེ་ཆ་ཚང་བྱེད་རེད་བ་ཨ་སྙན་ངག་ཐོག་ལ་བྱེད་ཁོང་ཚོས་ག་རེ་བྱེད་གོ་རེད་ཞེ་ན་ཨ་ནི་མི་མང་ལ་གོ་རྟོགས་སྤེལ་བྱེད་རེད་བ་འདུག་བྱུང་ན་ཨ་ནི་ཆོས་ལུགས་གསར་བ་དེ་འདྲ་ཅིག་མང་པོ་ཅིག་ཐོན་ནས་སླེབས་གོ་རེད། ད་བྷག་ཏི་གཅིག་པ་གཅིག་ཡང་བྱེད་རེད་ད་བླ་མ་འདི་ཚོས་ཁོ་རང་ཚོ་གཞས་འདི་འདྲས་བརྒྱུད་དེ་ཨ་ནི་མི་ལ་ཡང་གོ་རྟོགས་སྤེལ་བྱེད་རེད་བ་ས་ཆ་ག་བ་ག་སར་འགྲོ་བྱེད་ཨ་ནི་འདི་འདྲས་བྱེད་ནས་ཨ་ནི་མི་མང་མང་པོ་ཅིག་ད་ཆོས་འདི་ཉམས་ལེན་བྱེད་འགོ་བཙུགས་གོ་རེད་ད་འདུག་བྱུང་ན་ཨ་ནི་བྷག་ཏི་འདི་ག་ལེར་ག་ལེར་ག་ལེར་སྐད་གྲགས་ཆེན་པོ་ཞེ་པོ་ཅིག་ཆགས་རེད།

ད་འདི་དུས་ཚོད་སྐབས་ལ་ཡ་ག་རེ་བྱེད་གོ་རེད་ཞེ་ན་ཨ་ནི་རྒྱ་གར་གྱི་ལྷོ་ཕྱོགས་དེ་བ་ལ་ཡ་ཆོས་ལུགས་མང་པོ་ཅིག་ཡོད་རེད་ད་དཔེར་ན་བཞག་ན་ནང་ཆོས་ཡོད་རེད་ཇེ་ནི་ཛམ་ཡོད་རེད། རྒྱ་གར་གྱི་ཆོས་ལུགས་ཡོད་རེད་འདི་གི་དཀྱིལ་ལ་ཡ་རྟག་པར་ཞིག་ག་རེ་བྱེད་གོ་རེད་ཞེ་ན་འཁྲུག་པ་འདྲ་པོ་ཅིག་ཤོར་སྡོད་གོ་རེད་ག་རེ་བྱེད་ནས་ཞེ་ན་ནི་རྒྱལ་པོ་ཁག་ཅིག་རེད་བ་ནི་རྔན་པ་རག་ཡ་ཆེད་དུ་ལ་ཡ་རྒྱལ་པོ་ཁག་ཅིག་དངུལ་རག་ཡ་ཆེད་དུ་ལ་ཡ་ད་ཡེ་ནས་ལ་ཡ་རེད་བ། ད་འདི་དུས་ཚོད་སྐབས་ལ་ཡ་ད་ད་ཅོ་ལ་རྒྱལ་པོ་དེ་ཚོས་ཀྱི་ག་རེ་བྱེད་གོ་རེད་ཞེ་ན་ཨ་ནི་བྷག་ཏི་ཆོས་ལུགས་དེ་སྤེལ་ཡ་ཆེད་དུ་ལ་ཡ།